ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནས་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་ཏི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གཟའ་ཉི་མ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གིས་རྒྱ་ནག་གཞུང་གིས་ཡུ་གུར་མི་རིགས་གཙོ་བོར་གྱུར་པའི་གྲངས་ཉུང་ཁ་ཆེའི་མི་རིགས་སྡེབ་གསོད་བཏང་བར་ངོས་འཛིན་བྱས་ནས་ལོ་གསུམ་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པའི་གནས་ཚུལ་གྱི་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ང་ཚོའི་གསར་འགོད་པས་གནས་ཚུལ་བཏང་བ་དང།
ཉི་མ་ཆེད་བྱུང་ཡོད་མ་རེད་ཁོང་ཚོའི་བདེ་ཐང་ཐོག་ལ་འདི་རིགས་མི་བཀྲ་ཤིས་འདི་རིགས་ཐོན་ཞེས་ནང་སོག་ཞུ་གི་རེད། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་དང་མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་བཅས་དེ་རིང་གི་ལས་རིམ་ཁག་རིམ་གྱིས་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གིས་རྒྱ་ནག་གཞུང་གིས་ཡུ་གུར་མི་རིགས་གཙོ་བོར་གྱུར་པའི་གྲངས་ཉུང་ཁ་ཆེའི་མི་རིགས་སྡེབ་གསོད་གཏོང་བར་ངོས་འཛིན་བྱས་ནས་ལོ་གསུམ་འཁོར་བའི་ལོ་འཁོར་དུས་དྲན་སྲུང་བརྩི་ཞུ་བའི་ཡོངས་ཁྱབ་གསར་འགོད་གསལ་བསྒྲགས་ཤིག་སྤེལ་གདའ། དེའང་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གིས་སྐབས་དེའི་སྲིད་འཛིན་ཀྲམ་མཆོག་དང་ད་ལྟའི་སྲིད་འཛིན་ལས་ཐོག་ཇོ་སྦའི་ཏྲན་རྣམ་གཉིས་ནས་རྒྱ་ནག་གཞུང་གིས་ཡུ་གུར་མི་རིགས། གནས་དུ་ས་ཡོད་དུ་མི་སྤྱོད་ལས་འདས་པའི་སྡུག་སྦྱོང་མནར་གཅོད་ཚབས་ཆེ་གཏོང་བ་ལ་ངོས་འཛིན་གནང་བ་ལ་བསྔགས་བརྗོད་ཞུ་རྒྱུ་ཡིན། ད་ལོ་ལོ་གསུམ་འཁོར་བའི་དུས་དྲན་སྲུང་བརྩི་ཞུས་པ་དང་ཆབས་ཅིག་ཨ་རི་གཞུང་དང་བློ་མཐུན་རྒྱལ་ཁབ་ཡོངས་ནས་ཡུ་གུར་མི་རིགས་གནས་དུ་ས་ཡོད་དུ་མི་འབོར་ཕོན་ཆེ་སྡེབ་གསོད་གཏོང་བའི་བྱ་སྤྱོད་ཀྱི་འགན་ཆ་ཚང་རྒྱ་ནག་གཞུང་གིས་འཁྱེར་དགོས་པ་བཟོ་དགོས་པ་དང་དེ་བཞིན་རྒྱ་ནག་ནང་གི་གྲངས་ཉུང་ཁ་ཆེའི་མི་རིགས་སྐྱོབ་ཐབས་སུ་ཚང་མས་སྔར་ལས་ལྷག་པའི་འབད་བརྩོན་གནང་དགོས་པ་གསལ་བསྒྲགས་དེའི་ནང་བཀོད་གདའ། ཡང་རྒྱ་ནག་གཞུང་གིས་བོད་སྐྱོར་ལས་བྱེད་པ་ལ་བོད་ཀྱི་སྐད་ཡིག་སློབ་ཁྲིད་བྱེད་པ་ནི་གཞི་རིམ་བོད་མི་མང་ཚོགས་སྟངས་འཛིན་བྱེད་རྒྱུའི་ཆེད་དུ་ཡིན་པ་ཉམས་ཞིབ་པས་ངོས་འཛིན་གནང་གདའ། དེ་ཡང་རྒྱ་ནག་གཞུང་གིས་བོད་ནང་གི་བོད་སྐྱོར་ལས་བྱེད་པ་ཟེར་བ་དང་འབྲེལ་ཡོད་གྲོང་ཁྱེར་དང་རྫོང་ས་གནས་ཁག་གི་ལས་བྱེད་ལས་བཟོ་བ་ཚོ་ལ་བོད་སྐད་དང་བོད་ཡིག་སློབ་ཁྲིད་ཀྱི་ལས་གཞི་ཞིག་འགོ་ཚུགས་པའི་སྐོར་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ནང་སྤྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་གནས་ཚུལ་སྤེལ་ཡོད་པ་དང་དེའི་ནང་རྒྱ་ནག་གཞུང་གི་བོད་སྐྱོང་སྲིད་ཇུས་ལག་བསྟར་བྱ་རྒྱུ་དང་མི་རིགས་མཉམ་འདྲེས་བྱ་རྒྱུ་སོགས་ལ་སྐུལ་འདེད་གཏོང་རྒྱུ་ལ་དམིགས་པ་ཞིག་ཡིན་ལུགས་བཀོད་གདའ། དེ་ལྟའི་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། བོད་སྐྱོད་ལས་བྱེད་པ་ཟེར་བ་ནི་རྒྱ་ནག་ནས་བོད་དུ་ཡོང་བའི་རྒྱ་རིགས་ལས་བྱེད་པ་ཡིན་པ་མ་གཏོགས་གོ་ཡུལ་གཞན་མེད་པ་ཞིག་ཡིན་པ་དང་བོད་མིར་བོད་སྐད་སློབ་དགོས་དོན་མེད་པ་དང། བོད་སྐྱོད་ལས་བྱེད་པ་ཡང་རིམ་པས་བོད་དུ་ལས་གནས་ཟིན་ནས་སྡོད་མཁན་ཡོད་པའང་ར་སྤྲོད་གནང་བ་དང་ཆབས་ཅིག་རྒྱ་རིགས་ལས་བྱེད་པ་ལ་བོད་ཡིག་དང་བོད་སྐད་སློབ་སྦྱོང་སྤྲད་ནས་རྒྱ་སྐད་མ་ཤེས་པའི་བོད་ཀྱི་ཞིང་འབྲོག་ཁུལ་དུ་བོད་སྐད་ཀྱི་འབྲེལ་བའི་ཐོག་ནས་རྒྱ་ནག་གཞུང་གི་སྲིད་ཇུས་ཀྱི་སློབ་གསོ་གཏིང་ཟབ་གཏོང་ཐུབ་རྒྱུའི་དམིགས་ཡུལ་ཞིག་ཏུ་གཟིགས་བཞིན་ཡོད་པ་ངོ་སྤྲོད་གནང་གདའ།
དུས་བབ་སློབ་གླིང་ཟེར་དུས་ཕལ་ཆེར་ག་རེ་བུ་ཆེ་ག་རེ་བུ་ཆེ་ཡིན་ན་བར་ལམ་བོད་ནང་ལ་ཡ་འཛུགས་སྐྲུན་ཡར་རྒྱས་ལ་ཡ་ཁ་བརྡ་བྱེད་མིན་གྱི་མིང་སྣ་ཚོགས་ནས་བོད་ལ་ཡ་རོགས་སྐྱོར་བྱེད་མཁན་ཞིག་ཡོང་ལབ་ཨ་ཨ་མ་པའི་བོད་ལ་ཕལ་ཆེར་རྫོང་ཁག་དང་ལས་ཁུངས་ཁག་ལ་ཡ་ལས་བྱེད་བྱེད་མཁན་མང་པོ་ཡོད་རེད་ཡང་ད་ལྟ་ལྷ་ས་གྲོང་ཁྱེར་གྱི་འགོ་ཁྲིད་ཝང་ཆང་ཆ་བཞག་པ་ཡིན་ན་དང་པོ་བོད་སྐྱོར་ལས་བྱེད་རེད་པ། རེད་དེ་ད་ད་ལྟ་ལྷ་ས་གྲོང་ཁྱེར་གྱི་བྱ་དགའ་ཆ་ཚང་འདི་འདྲ་ཡིན་དུས་ནུས་ཚོགས་དེ་བོད་པ་རང་གི། བོད་པ་རང་ཡིན་པ་ཡིན་ན་དེ་ལ་བོད་སྐད་དངོས་གནས་བྱས་ཏེ་བསླབ་དགོས་རེད་ཟེར་མཁན་ཡོད་མ་རེད་པ། ཡང་རྒྱ་ནག་གི་གསར་འགྱུར་ནང་བོད་སྐྱོད་ལས་བྱེད་པ་དང་ལས་བྱེད་ལས་བཟོ་བའི་བོད་ཡིག་སློབ་ཁྲིད་ཀྱི་སྐབས་དང་པོའི་འཛིན་གྲྭར་ལས་བྱེད་པ་ལྔ་བརྒྱ་ལྷག་མཉམ་ཞུགས་བྱས་པའི་ནང་ནས་ཉིས་བརྒྱ་ནི་བོད་སྐྱོད་ལས་བྱེད་པ་ཡིན་པ་གསལ་པོ་བསྟན་ཡོད་པ་དང་ལྷག་མ་སུམ་བརྒྱ་ནི་འབྲེལ་ཡོད་ཀྱི་ཚན་པ་དང་གྲོང་ཁྱེར་རྫོང་ས་ཁུལ་ཁག་གི་ལས་བྱེད་ལས་བཟོ་བ་ཡིན་ཞིང་དུས་མཚམས་དང་པོའི་བོད་ཡིག་སློབ་ཁྲིད་ཀྱི་དུས་ཡུན་ནི་སྤྱི་ཟླ་བཅུ་གཅིག་པའི་ཟླ་མཇུག་བར་དུ་གཟའ་འཁོར་རེ་ལ་ཐེངས་རེ་འཚོག་རྒྱུ་དང། དེའི་རིང་ལ་རྨང་གཞིའི་བོད་ཡིག་ཀ་མད་སུམ་ཅུ་ནས་མགོ་ཚུགས་ནས་ཁྲིད་རྒྱུ་དང་ལྷ་སའི་ཕལ་སྐད་དང། རྒྱུན་ལྡན་འཚོ་བའི་ཁྲོད་བེད་སྤྱོད་ཡོད་པའི་བོད་སྐད་ཁག་བཅས་ཁྲིད་རྒྱུ་ཡིན་པ་རེད། དུས་མཚམས་གཉིས་པའི་བོད་ཡིག་སློབ་ཁྲིད་ཀྱི་དུས་ཡུན་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོའི་ལོ་མཇུག་བར་འཚོགས་པའི་རིང་ལ་བོད་སྐད་སྦྱོང་རྒྱུ་ལ་དགའ་མོས་ཡོད་པ་དང་བོད་ཡིག་གི་རྨང་གཞི་ཡོད་མི་ཚོ་ལ་འབྲིང་རིམ་འཛིན་གྲྭ་མུ་མཐུད་གཉེར་ནས་ཚོགས་མིའི་འབྲི་ཀློག་གི་ནུས་པ་ཆེ་རུ་གཏོང་རྒྱུའི་འཆར་གཞི་ཡོད་པ་བཤད་གདའ། དེ་བཞིན་བོད་ཀྱི་ཆབ་སྲིད་བཙོན་ཟུར་བོད་གནས་ཉམས་ཞིབ་པ་འཇམ་དཔལ་སྨོན་ལམ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བོད་ཀྱི་རྫོང་དང་ས་ཁུལ་ཁག་གི་གཞི་རིམ་ལས་བྱེད་པའི་ནང་རྒྱ་རིགས་ལས་བྱེད་པ་མང་དུ་གཏོང་རྒྱུ་དང་རྒྱ་རིགས་ལས་བྱེད་པ་ཚོས་བོད་སྐད་བསྒྱུར་མི་དགོས་པའི་ཐོག་ལ་ཐད་ཀར་གཞི་རིམ་བོད་མི་མང་ཚོགས་སྟངས་འཛིན་བྱེད་རྒྱུའི་ཆེད་དུ་དམིགས་པ་ཞིག་ལ་ངོས་འཛིན་གནང་གདའ།
ལྷ་ས་བོད་སྐད་ཡག་པོ་རེད་དམིགས་ཡུལ་གཙོ་བོ་ག་རེ་རེད་ཟེར་ན། གཅིག་གཞི་རིམ་གྱི་མང་ཚོགས་ནང་ལོགས་ལ་ད་ཅིག་བོད་རིགས་ལས་བྱེད་མང་པོ་ཅིག་ཡོད་དེ་ལས་ད་དུང་རྒྱ་རིགས་ལས་བྱེད་མང་པོ་ཅིག་ཡོང་བྱས་ནས་བོད་པའི་དུས་སུ་ས་མིང་དེ་ཚོའི་ཐོག་ལ་ལས་བྱེད་ཡག་ད་ལྷག་པར་དུ་གཅིག་ཤང་དང་གྲོང་ཚོའི་ནང་ལོགས་ལ་ཡིན་ནའང་ད་རྒྱ་རིགས་ཀྱི་ལས་བྱེད་དེ་འདྲའི་འབོར་ཆེན་ཅིག་ཡོང་ཡག་གི་དམིགས་ཡུལ་ཅིག་རེད་བསམ་གི་འདུག་དེ་ཡིན་དུས། ཡང་སི་པེན་དུ་གནས་བཞུགས་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན་རྒྱ་ནག་གི་བྱེད་ཐབས་དེ་ནི་ཆབ་སྲིད་ཀྱི་དྲིལ་བསྒྲགས་དང་ལས་འགུལ་རང་བཞིན་གྱི་སྲིད་ཇུས་ཤིག་ཡིན་པ་ལས་བོད་ཀྱི་སྐད་ཡིག་ཐོག་ལ་མཐོང་ཆེན་བྱས་པ་ཞིག་མ་རེད་ཞེས་འགྲེལ་བརྗོད་གནང་གདའ། རྒྱ་ནག་གཞུང་གིས་རྒྱ་ནག་གི་སྤྱི་སྐད་བོད་ནང་དུ་བེད་སྤྱོད་ཡོང་བ་ལ་ཤུགས་སྣོན་རྒྱག་བཞིན་པ་དང། ཉེ་ཆར། ལྷ་ས་ལ་ཚུགས་པའི་རང་སྐྱོང་ལྗོངས་མི་དམངས་འཐུས་ཚོགས་སྐབས་བཅུ་གཉིས་པའི་ཚོགས་འདུ་ཐེངས་གཉིས་པ་དང་རང་སྐྱོང་ལྗོངས་སྲིད་གྲོས་སྐབས་བཅུ་གཉིས་པའི་ཚོགས་འདུ་ཐེངས་གཉིས་པ་ཟེར་བའི་ཐོག་རང་སྐྱོང་ལྗོངས་སྲིད་གཞུང་ཟེར་བའི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་ལག་བསྟར་བྱ་རྒྱུའི་ལས་དོན་སྙན་སྒྲོན་བྱས་པའི་ནང་བོད་མི་རྣམས་ཀྱིས་རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་རྒྱ་སྐད་བེད་སྤྱོད་བྱེད་པར་ཤུགས་སྣོན་རྒྱག་རྒྱུ་དང་ལག་བསྟར་ཡོང་བར་བྱ་རྒྱུ་ཡིན་པ་བཤད།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཉིས་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་དེ་ཁུལ་འདིར་ཟླ་བ་གཅིག་ལྷག་གི་རིང་འགྲོ་བ་སྤྱིའི་བདེ་རྩར་ཕན་པའི་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་པའི་རྗེས་འདི་ཚེས་བཅུ་དགུ་ཉིན་གྱི་ཉིན་རྒྱབ་ཏུ་གནས་མཆོག་རྡོ་རྗེ་གདན་ནས་མཁའ་ལམ་བརྒྱུད་རྒྱལ་ས་ལྡི་ལིར་ཞབས་སོར་བདེ་བར་འཁོད་ཡོད་པ་རེད། འདི་གའི་རླུང་འཕྲིན་ཁང་ནས་ལྡི་ལི་དོན་གཅོད་ལས་ཁུངས་སུ་ལྡི་ལི་ཁུལ་དུ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་ཇི་ཡོད་སྐོར་བཀའ་འདྲི་ཞུས་པར། མགོན་པོ་གང་ཉིད་མཆོག་ཉིན་གཉིས་ཀྱི་རིང་ལྡི་ལིར་གནས་བཞུགས་མཛད་རྒྱུ་ཡིན་པ་དང་ཁུལ་འདིར་མཛད་འཆར་དམིགས་བསལ་གང་ཡང་མེད་པ་འགྲེལ་བརྗོད་གནང་བྱུང་ལ། སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན་ཕྱིར་བཞུགས་སྒར་རྡ་རམ་ས་ལར་ཆིབས་བསྒྱུར་མཛད་རྒྱུ་ཡིན་འདུག་གནས་མཆོག་རྡོ་རྗེ་གདན་དུ་རྟེན་གཞི་བྱས་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་འཛིན་སྐྱོང་འགན་འཛིན་བསྟན་འཛིན་དཀོན་མཆོག་ལགས་ཀྱིས་མགོན་པོ་གང་ཉིད་མཆོག་གིས་ད་རེས་གནས་མཆོག་རྡོ་རྗེ་གདན་གྱི་རྒྱལ་བའི་ཕོ་བྲང་དགའ་ལྡན་འཕེལ་རྒྱས་གླིང་དུ་མཇལ་མང་ཆེ་བ་ཐེངས་བཅུ་གཉིས་བསྩལ་བའི་ནང

འདས་པའི་ཟླ་བ་གཅིག་ལྷག་རིང་མགོན་པོ་གང་ཉིད་མཆོག་གིས་བདག་ཅག་གི་སྟོན་པ་མངོན་པར་རྫོགས་པར་སངས་རྒྱས་པའི་གནས་མཆོག་རྡོ་རྗེ་གདན་དུ་མཛད་འཕྲིན་གྱི་ཐོག་མར་ཁུལ་འདིར་ཆགས་པའི་བྱང་ཆུབ་མཆོད་རྟེན་རིན་པོ་ཆེར་གནས་གཟིགས་མཛད་ཡོད་པ་དང་དེ་ནས་ལོ་རྒྱུས་རང་བཞིན་ལྡན་པའི་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་དབུ་འབྱེད་མཛད་པ། མགོན་པོ་ཀླུ་སྒྲུབ་མཆོག་གིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་དང་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་བ། བོད་མིའི་ཚོགས་སྡེ་ཁག་ནས་བརྟན་བཞུགས་བསྟར་འབུལ་ཞུས་པ། དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོ་སྟེང་ཆིབས་བསྒྱུར་བསྐྱངས་ཡོད་པ། དེ་བཞིན་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་ལྔ་པའི་ཚོགས་མགོན་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་པ་སོགས་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་རེད། གཞན་ཡང་མགོན་པོ་གང་ཉིད་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་རྒྱ་གར་གྱི་གནད་ཡོད་མི་སྣ་ཁག་ཅིག་ལ་དམིགས་བསལ་མཇལ་ཁ་བསྩལ་བའི་ཁྲོད་རྒྱ་གར་བྷི་ཧར་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས་ནི་ཏེ་ཤི་ཀུ་མཱ་མཆོག་དང་ཨ་རུ་ན་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པདྨ་མཁའ་འགྲོ་མཆོག་སོགས་ལ་མཇལ་ཁ་བསྩལ་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཧྥི་ལི་པིན་དང་ཁེ་ན་ཌ་རྒྱལ་ཁབ་གཉིས་ཀྱི་དབར་ལ་བདེ་འཇགས་སྲུང་སྐྱོབ་ཀྱི་ཐོག་ལ་མཉམ་འབྲེལ་མཛད་རྒྱུའི་མོས་མཐུན་བྱུང་སྟེ་མཚན་རྟགས་བཀོད་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་ཧྥི་ལི་པིན་གྱི་རྒྱལ་སྲུང་དྲུང་ཆེ Gilberto ཊོ་ཌོ་རོ་ལགས་ཀྱིས་སྤྱི་བསྒྲགས་སྤེལ་བའི་ནང་འགྲེལ་བརྗོད་གནང་དོན་ལ་ད་རེས་གཟའ་པ་སངས་ཉིན་ཧྥི་ལི་ཕིན་དང་ཀ་ན་ཌ་རྒྱལ་ཁབ་གཉིས་ཀྱི་བདེ་འཇགས་སྲུང་སྐྱོབ་ཀྱི་ཐོག་ལ་ཕྱོགས་གཉིས་ཀས་མཉམ་འབྲེལ་བྱེད་རྒྱུའི་གྲོས་མཐུན་ཐོག་མཚན་རྟགས་བཀོད་ཡོད་པ་དང་ཡུལ་གྲུ་གཉིས་ཀྱི་དབར་ལ་བདེ་སྲུང་གི་ཐོག་ལ་འབྲེལ་བ་གཏིང་ཟབ་གཏོང་རྒྱུའི་འདུན་པ་ཤུགས་ཆེ་ཡོད་པ་དེའི་ཐོག་ངོས་ལ་དགའ་ཚོར་ཆེན་པོ་ཡོད་པ་དང་དེ་བཞིན་ད་རེས་ཀྱི་གྲོས་མཐུན་དེའི་ཐོག་ནས་རྗེས་སུ་ཕྱོགས་གཉིས་ཀའི་དཔུང་དམག་དབར་ལ་ཡང་གྲོས་མཐུན་འཇོག་སྲིད་པ་ཞིག་ཡིན་པ་གསུངས་གདའ། ཡང་ཧྥི་ལི་པིན་གྱི་རྒྱལ་སྲུང་བློན་ཆེན་ལས་ཁུངས་ཀྱིས་ཧྥི་ལི་པིན་དང་ཀ་ན་ཌ་གཉིས་ཀྱི་དབར་ལ་དམག་དོན་སློབ་སྦྱོང་དང་ཕྱོགས་གཉིས་ཀྱི་ཕན་ཚུན་དམག་གི་སྦྱོང་བརྡར་བརྗེ་རེས་དང་གནས་ཚུལ་མཉམ་སྤྱོད་དང་ཞི་བདེ་སྲུང་སྐྱོབ་ཀྱི་ལས་དོན་ནང་མཉམ་ཞུགས་དང་དེ་བཞིན་གོད་ཆག་གི་སྐབས་སུ་མྱུར་སྐྱོབ་ཀྱི་ལས་དོན་ནང་མཉམ་ཞུགས་བཅས་ཀྱི་ཐོག་ལ་མཉམ་འབྲེལ་གནང་རྒྱུ་ཡིན་པ་སྤྱི་བསྒྲགས་དེའི་ནང་མུ་མཐུད་དེ་གནས་ཚུལ་སྤེལ་གདའ། སྤྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ནང་གཏན་འཇགས་ཁྲིམས་གཅོད་ཁང་དུ་རྒྱ་ནག་གིས་ཧྥི་ལི་ཕིན་ཁུལ་གྱི་ལྷོ་རྒྱ་ནག་རྒྱ་མཚོའི་ཕྱོགས་ཁག་གི་བདག་དབང་རྩོད་ལེན་ཤུགས་ཆེ་བྱས་པའི་ཁྲིམས་གཏུག་ཐག་གཅོད་ཀྱི་སྐབས་སུ་ཀ་ན་ཌས་ཧྥི་ལི་ཕིན་ལ་རྒྱབ་སྐྱོར་བྱས་ཏེ་རྒྱ་ནག་གིས་རྩོད་ལེན་བྱེད་བཞིན་པ་དེ་དག་རྒྱལ་སྤྱིའི་ཐོག་ནས་གཞི་རྩ་གང་ཡང་མེད་པའི་སྐོར་བཤད་དེ་ཐག་གཅོད་བྱས་འོ་ནའང་རྒྱ་ནག་གིས་དེ་ལ་ངོས་ལེན་བྱེད་བཞིན་མེད་པ་རེད་གདའ། ཡང་སྔ་ལོ་སྤྱི་ཟླ་བཅུ་པའི་ནང་ཀ་ན་ཌའི་ཌི་ཝི་ཌི་ཟེར་བའི་མི་མངོན་པའི་དམག་གི་གྲུ་གཟིངས་བེད་སྤྱོད་བཏང་སྟེ་ཁྲིམས་འགལ་གྱིས་ཧྥི་ལི་པིན་མཚོ་རྒྱུད་དུ་རྒྱ་ནག་གི་ཉ་བཟུང་གི་གྲུ་གཟིངས་འཛུལ་ཞུགས་བྱེད་པ་སོགས་ཀྱི་ཐོག་ལ་སྟངས་འཛིན་བྱེད་རྒྱུའི་མོས་མཐུན་བྱས་ཡོད་པ་དེ་དག་གི་ཐོག་ནས་ཀྱང་ཡུལ་དེའི་མཚོ་རྒྱུད་དུ་རྒྱ་ནག་གིས་བདག་དབང་རྩོད་དེ་བཙན་འཛུལ་བྱེད་བཞིན་པའི་ཐོག་ལ་ལྟ་སྲུང་བྱེད་པར་ཕན་ཐོགས་ཡོང་གི་ཡོད་པ་བཅས་ཀྱི་གནས་ཚུལ་ཐོན་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་ཡོད་ལེ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནས་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་རྒྱལ་སྤྱིའི་ཆོས་དད་རང་དབང་གི་གཞུང་ཚབ་པ་ཆེན་མོ་ར་ཤིད་ཧུ་སན་གྱི་དབུ་བཞུགས་ཐོག་བོད་དོན་ལས་འགུལ་བསྟི་གནས་ཁང་གི་འགན་འཛིན་བཀྲས་མཐོང་ལྷ་སྒྲོན་ལགས་ལ་ཨ་རིའི་ཕྱི་སྲིད་ལས་ཁང་གི་རྒྱལ་སྤྱིའི་ཆོས་དད་རང་དབང་གི་བྱ་དགའ་ཕུལ་གནང་ཡོད་པ་དང་འབྲེལ་བའི་སྐོར་ལ་ཆོས་བརྒྱུད་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་གསན་རོགས།

ཁོང་གི་ལས་གཞི་དེས་འཚེ་བ་མེད་པའི་ཐབས་ལམ་ཐོག་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཆོས་ལུགས་གྲངས་ཉུང་མི་རིགས་ཐོག་ལ། གང་འདྲ་གནོད་འཚེ་གཏོང་བཞིན་ཡོད་པ་གི་གནས་ཚུལ་རྣམས་འཛམ་གླིང་མི་མང་ལ་གོ་རྟོགས་རྒྱ་ཆེ་སྤེལ་གྱིན་ཡོད་ཅེས་གསུངས་འདུག་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཨེཀས་དྲ་ཐོག་དང། ད་རེས་བཀྲས་མཐོང་ལྷ་སྒྲོན་ལགས་ལ་གཟེངས་རྟགས་འབུལ་དོན་སྐོར་གྱི་ལོ་རྒྱུས་མདོར་བསྡུས་ངོ་སྤྲོད་བྱས་པ་དེའི་ནང་དེ་ནས་ཁོང་གིས་བོད་དོན་ལས་འགུལ་ལྟེ་གནས་ཁང་གི་འགན་འཛིན་གྱི་ལས་ཁུར་ཞུས་པའི་ཐོག་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཕྱོགས་ལྷུང་གི་ཐོག་ནས་གྲངས་ཉུང་མི་རིགས་ལ་གནོད་འཚེ་གཏོང་བཞིན་པའི་དཀའ་གནད་ཀྱི་ནང་འཛམ་གླིང་མི་མང་ལ་གོ་རྟོགས་སྤེལ་བ་དང། རྒྱ་ནག་གཞུང་གིས་བོད་ཕྱི་ནང་དུ་གནས་ཚུལ་འགྲོ་རྒྱུགས་ལ་དམ་དྲག་བཀག་འགོག་བྱས་མིན་ལ་ལྟོས་མེད་རང་བདེན་པའི་སྒོ་ནས་འབྲེལ་མཐུད་བྱེད་ནུས་པའི་འཕྲུལ་རིག་མཁོ་ཆས་དང་མཉེན་ཆས་རིགས་བཟོ་སྐྲུན་བྱས་པ། དེ་བཞིན་ཐུན་མོང་གི་གཞི་རྩ་དེ་རང་སྲུང་སྐྱོབ་ཀྱི་ལས་དོན་ཁག་ལ་རྒྱབ་སྐྱོར་གནང་བ་བཅས་ལ་ངོས་འཛིན་ཆེ་བསྟོད་ཞུ་བ་ཞིག་ཡིན་པ་བྲིས་འདུག་བཀྲས་མཐོང་ལྷ་སྒྲོན་ལགས་ཀྱིས་བྱ་དགའ་ལེན་རྗེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཉིན་གླང་བཅུའི་བྱ་དགའ་འདི་འདྲ་ཞིག་ཐོབ་པ་ནི་ཕལ་མོ་ཆེ་དེ་རང་གི་ལས་དོན་སྒྲུབ་པ་ལ་ངོས་འཛིན་ཐོབ་པ་ཞིག་ཡིན་པ་གསུངས་ཤིང།

རྒྱལ་ཡོངས་ད་ཆ་བོད་ནང་དུ་བལ་ཕྲུག་ས་ཡ་བརྒྱད་ཙམ་རང་གི་ཕ་མ་གི་ས་ནས་ཁ་གྲགས་བཏང་སྟེ་བཟི་བ་ནང་བསྟན་རྒྱ་ལྷོ་བྲག་ལ་བཙན་འོག་གི་ལྕགས་ཕོ་འདི་ཚེ་བཅད་ལ་འཁེལ་བའི་གནད་འགག་ཆེན་པོ་ཆགས་པ་རེད་ཅེས་དང། བསྟན་རྒྱ་ལྷོ་བྲག་གི་ལྷོ་ཕྲུག་འདི་དག་ལ་མཚན་ནའང་རང་གི་ཕ་མེས་ནས་རང་རྒྱུད་ལ་ལྗགས་ཕོ་ཕྱུགས་ཚོགས་ཀྱི་གང་ཤི་དང་སྲོག་སྦྱིན་གྱི་ཚེ་སྒོ་ལ་འཇུག་ཅིག་རང་དབང་དེའི་དང་སྒྲ་ཚད་གས་པ་འདྲ་ཅིག་གནང་སྟབས།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། སུད་སི་བཟོ་སྐྲུན་ལས་རིགས་ཚན་པ། ཨབ་པ། ཟེར་བས། རྒྱ་ནག་དང་ཚོང་ལས་མཛད་བཞིན་པར་བདེ་སྲུང་གི་ཐོག་ནས་ཉེན་ཁ་དང་འཇིགས་སྐུལ་དེ་འདྲ་ཡོད་མེད་ཐད་ཨ་རིའི་གྲོས་ཚོགས་འོག་མའི་ཚོགས་ཆུང་གཉིས་ནས་ཞིབ་འཇུག་གནང་བཞིན་ཡིན་པ་རེད། དེའང་ཛུ་རིག་ནས་རོ་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། བདུན་ཕྲག་འདིའི་ནང་ཨ་རིའི་གྲོས་ཚོགས་འོག་མའི་ཚོགས་ཆུང་གིས་སུད་སིའི་བཟོ་སྐྲུན་ལས་རིགས་ཁང་དེ་ལ་ཕྱག་བྲིས་ཞིག་གནང་སྟེ་ལས་ཁང་དེའི་འཛིན་སྐྱོང་འགན་འཛིན་རྣམས་མང་ཚོགས་ཀྱི་ཉན་ཞིབ་གནང་ཆེད་ཕེབས་ནས་ལས་ཁང་དེ་དང་རྒྱ་ནག་གི་ཁེ་གཉེར་ལས་ཁུངས་དབར་གྱི་འབྲེལ་བ་ཡོད་པར་ཨ་རིའི་བློ་འཚབ་ཡོད་པ་དེའི་ཐད་གསལ་བཤད་གནང་དགོས་པ་གསུངས། ཅེས་དང་སྔ་ལོ་སུད་སི་གི་བཟོ་སྐྲུན་ཁེ་གཉེར་ལས་ཁུངས་དེས་ཡིག་ཐོག་ནས་ཨ་རིའི་གྲོས་ཚོགས་སུ་ལན་འདེབས་གནང་ཡོད་ཀྱང་ལན་འདེབས་དེ་ཚོའི་ནང་དྲི་བ་མང་པོ་ལ་ལན་འདེབས་མེད་པ་དང་ལན་འདེབས་གནང་བ་རྣམས་ཀྱང་དྲང་པོ་དྲང་བཞག་གི་ལན་འདེབས་གནང་མེད་པ་གསུངས་གདའ། ཁ་རྩང་གཟའ་པ་སངས་ཉིན་སུའེ་ཌན་གྱི་སི་ཝེ་རིགས་རླུང་འཕྲིན་ཁང་གིས་ཨ་རིའི་གྲོས་ཚོགས་ཀྱི་རྒྱལ་ནང་བདེ་སྲུང་དང་ཨ་རི་དང་རྒྱ་ནག་གི་འཐབ་ཇུས་འགྲན་བསྡུར་གྱི་ཚོགས་ཆུང་གཉིས་ཀྱིས་སུད་སི་བཟོ་སྐྲུན་ལས་ཁུངས་དེ་དང་རྒྱ་ནག་གི་འབྲེལ་བའི་ཐོག་དྲི་ཞིབ་གནང་རྒྱུ་ཡིན་པའི་གནས་ཚུལ་སྤེལ་མ་ཐག་སུད་སིའི་ཨེ་བྷི་བྷི་བཟོ་སྐྲུན་ལས་ཁུངས་ཀྱི་མ་གཞི་རིན་གོང་བརྒྱ་ཆ་གསུམ་མར་ཟགས་ཡོད་པ་རེད་གདའ། གཟའ་པ་སངས་ཉིན་ཨེ་བྷི་བྷི་ལས་ཁང་གིས་ང་ཚོས་ཁང་པ་གསར་རྒྱག་སོགས་ཀྱི་ཆེད་ལྗིད་འདེགས་འཕྲུལ་འཁོར་གྱི་གློག་གི་ཡོ་ཆས་བཟོ་རྒྱུ་དང་སྟངས་འཛིན་བྱེད་རྒྱུའི་བདག་དབང་རྒྱ་ནག་ཐེ་བའི་ཁེ་གཉེར་ལས་ཁུངས་མང་པོ་ལ་བཙོངས་ཟིན་པ་དང་ལས་ཁང་དེ་ཚོས་བཟོས་པའི་འཕྲུལ་ཆས་ཐད་ཀར་ཨ་རིར་འཚོང་གི་ཡོད་རེད་ཅེས་བཤད་པ་དང་ཆབས་ཅིག་ང་ཚོས་ད་དུང་ཡིན་ཡང་ཨ་རིའི་གྲོས་ཚོགས་ཀྱི་མུ་མཐུད་དྲི་ཞིབ་གནང་རྒྱུའི་རེ་སྐུལ་ལ་ཛ་དྲག་ཅིག་ལ་བརྩི་བཞིན་ཡོད་པ་བཤད་གདའ། ཡང་དེའི་ཐད་རྒྱ་ནག་གཞུང་གིས་འཕྲལ་དུ་ལན་འདེབས་གང་ཡང་གནང་མེད་པ་དང། སུད་སིའི་ཨེ་བྷི་བྷི་བཟོ་སྐྲུན་ལས་ཁུངས་དེའི་ཡོང་འབབ་བརྒྱ་ཆ་བཅུ་དྲུག་རྒྱ་ནག་ནས་ཡོང་གི་ཡོད་པ་རེད་གདའ། ཡང་རྒྱ་ནག་གིས་བཙོན་འཇུག་བྱས་པའི་གསར་འགོད་པ་ཕྱེད་ཀ་ཙམ་ཡུ་གུར་མི་རིགས་ཡིན་པའི་སྙན་ཐོ་བཏོན་གདའ། ཨ་རིའི་རྒྱལ་ས་ཝ་ཤིན་ཏྲོན་ཚགས་པར་དུ་གནས་ཚུལ་འཁོད་པ་ལ་གཞིགས་ན། ད་རེས་ཕྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན་འབྲེལ་ཡོད་སྙན་ཐོ་ཞིག་བཏོན་ཡོད་པའི་ནང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་རྒྱ་ནག་གིས་བཙོན་འཇུག་བྱས་པའི་གསར་འགོད་པ་བཞི་བཅུ་ཞེ་བཞི་ཡོད་པ་ལས་ཡུ་གུར་མི་རིགས་ཕྱེད་ཀ་ཙམ་ཟིན་བཞིན་ཡོད་པའི་སྐོར་གནས་ཚུལ་སྤེལ་གདའ། གསར་འགོད་སྲུང་སྐྱོབ་རྒྱུན་ལས་མཐུན་ཚོགས་ཀྱིས་ལོ་སྔོན་མའི་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་བར་འཛམ་གླིང་གི་གསར་འགོད་པ་དག་ལས་ཀའི་དབང་གིས་བཙོན་འཇུག་བྱས་པའི་སྡོམ་རྩིས་ཀྱི་གྲངས་འབོར་ལ་གཞིགས་ན་རྒྱ་ནག་ནི་གསར་འགོད་པ་བཙོན་འཇུག་བྱེད་མི་ཨང་དང་པོ་དེ་ཆགས་ཡོད་པ་རེད་གདའ། ཡང་ཀྲུང་གོ་ཤི་ཙང་དྲ་བ་ཟེར་བའི་སྟེང། ཕྱི་ཚེས་བཅུ་དགུ་ཉིན་སྤེལ་བའི་གནས་ཚུལ་དང་འབྲེལ་ནས་ལྡི་ལི་ལ་རྟེན་གཞི་བྱས་པའི Tibet Rights Collective། ཟེར་བའི་བོད་དོན་ཐབས་ཇུས་ཉམས་ཞིབ་ཁང་གིས་ཉེ་བའི་ཆར་ལ་རྒྱ་ནག་གཞུང་གིས་ལི་ཐེམ་ཟེར་བའི་གཏེར་ཁ་སྔོག་འདོན་གྱི་ལས་གཞི་ལམ་ལྷོང་བྱུང་ཡོད་ཚུལ་འུར་སྒྲོག་བྱས་པ་དང་མཉམ་དུ་ཟི་ཁྲོན་ཞིང་ཆེན་དཀར་མཛེས་ཕྱོགས་ཀྱི་ཡ་ཅང་རྫོང་དུ། དྭངས་གཙང་གི་ནུས་པ་ལྡན་པའི་གཏེར་རྫས་ཀྱི་འབྱུང་ཁུངས་ལི་ཐེམ་ཟེར་བ་ཀྲོན་ས་ཡ་གཅིག་ཙམ་ལ་ཉེ་བ་རྙེད་སོན་བྱུང་ཡོད་པའི་སྐོར་བསྒྲགས་ཡོད་པའི་གནས་ཚུལ་སྤེལ་གདའ། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་བོད་མཐོ་སྒང་གི་ས་ཐོག་ཏུ་ལོ་ངོ་ཉིས་སྟོང་ལྔ་བརྒྱ་ལྷག་གི་གོང་ནས་གཡག་དང་སྒོ་ཕྱུགས་སེམས་ཅན་མི་ཡིས་གསོ་སྐྱོང་བྱེད་འགོ་བཙུགས་ཡོད་པའི་སྐོར་ཕྲན་ཚེ་དབང་ནོར་བུས་ཕྱོགས་བསྒྲིགས་བྱས་པའི་ལེ་ཚན་དུམ་བུ་དང་པོ་དེ་སྙན་སྒྲོན་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་བོད་མཐོ་སྒང་གི་ས་ཐོག་ཏུ་ལོ་ངོ་ཉིས་སྟོང་ལྔ་བརྒྱ་ལྷག་གི་གོང་ནས་གཡག་དང་སྒོ་ཕྱུགས་སེམས་ཅན་མི་ཡིས་གསོ་སྐྱོང་བྱེད་འགོ་བཙུགས་ཡོད་པ། རྒྱ་ནག་དང་ཨ་རིའི་གནའ་དངོས་ཤུལ་རྫས་དཔྱད་རིག་པའི་ཉམས་ཞིབ་པས་སྙན་ཐོ་བཏོན་ཡོད་པའི་གནས་ཚུལ་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ

དམའ་མཐའ་ལ་ལོ་ངོ་ཉིས་སྟོང་ལྔ་བརྒྱ་ཙམ་གྱི་གོང་ནས་གཡག་དང་གཞན་སྒོ་ཕྱུགས་སེམས་ཅན་འདྲེས་མ་དེ་དག་མི་ཡིས་གསོ་སྐྱོང་བྱེད་འགོ་བཙུགས་ཡོད་པའི་གནས་ཚུལ་ར་སྤྲོད་དང་ཤེས་རྟོགས་ཐུབ་པ་བྱུང་ཡོད་པའི་གནས་ཚུལ་སྤེལ་གདའ། དེ་ནི་གནས་ཚུལ་དེ་དང་འབྲེལ་བའི་སྐོར་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་སྙིང་རྗེ་ཚོགས་པ་ཟེར་བའི་ཚོགས་པ་དེ་བཙུགས་ནས་ད་བར་གཡག་གཙོ་བོར་གྱུར་པའི་དུད་འགྲོ་སེམས་ཅན་སྟོང་ཕྲག་མང་པོ་ཚེ་ཐར་བཏང་ནས་གསོ་སྐྱོང་གནང་བཞིན་ཡིན་པ་དང། དེ་བཞིན་དེང་སྐབས་རྒྱ་གར་བྱང་ཕྱོགས་ལ་དྭགས་ལྕོག་ལམ་སར་བོད་མི་གཞིས་ཆགས་སུ་བཞུགས་ནུབ་མོ་ཚེ་རིང་ཕུན་ཚོགས་ལགས་སུ་ཁོང་གི་ངོ་སྤྲོད་དང་ཆབས་ཅིག་བོད་མིའི་ངག་རྒྱུན་གྱི་སྲོལ་རྒྱུན་ལྟར་ན་བོད་མཐོ་སྒང་ནང་བོད་མི་ཚོས་གཡག་ཉར་ཚགས་དང་གསོ་སྐྱོང་བྱེད་འགོ་ག་དུས་བཙུགས་ཡོད་པའི་སྐོར་བཀའ་འདྲི་ཞུ་སྐབས་སུ། ཁོང་གིས་ངོ་སྤྲོད་དང་བཅས་བོད་དང་སོག་པོ་དང་དབུས་ཨེ་ཤ་ཡ་ནང་ཡོངས་གྲགས་ཆེ་བའི་བོད་ཀྱི་དཔའ་བོའི་ལོ་རྒྱུས་གེ་སར་རྒྱལ་པོ་དང་འབྲུག་མོའི་དུས་སྐབས་ནས་བོད་ནང་འབྲི་གཡག་ཡོད་པའི་ལོ་རྒྱུས་ཡོད་པའི་སྐོར་དང་དེ་བཞིན་བོད་ཀྱི་འབྲི་གཡག་གི་བེད་སྤྱོད་སྐོར་ཁོང་གིས་གསུངས་དོན་ལ། ལགས་སོ་ནོར་བུ་ལགས་ད་ངའི་མིང་ལ་ཚེ་རིང་ཕུན་ཚོགས་ཞུ་གོ་ནོར་བུ་ལགས་ད་ང་སྙིང་རྗེ་ཚེ་ཐར་ཚོགས་པ་ཟེར་ང་ཚོ་འདི་འདྲ་བཙུགས་དགོས་ཡག་དེ་དེ་ནི་མི་དང་སེམས་ཅན་གཉིས་ཀྱི།

ནས་སྒོ་ཕྱུགས་ནང་ནས་རྩ་ཆེ་ཤོས་དེ་གཡག་དེ་ཆགས་བསྡད་ཡོད་རེད་དེ། ད་དེ་འདྲས་རེད་ཅིག་ད་ང་རང་ཚོ་བོད་ནང་ཁོ་རང་གི་འདུག་ཞུ་དགོས་བྱུང་ན་གེ་སར་རིན་པོ་ཆེ་དར་གླིང་བྱུང་ནས་དེ་ནི་དེ་སྐབས་དེ་དུས་སྐབས་ལ་མ་འགོག་བཟའ་ལྷ་མོ་དེ་དེ་ནི་འོག་ཀླུ་ཡུལ་ནས་ཡར་ལ་འདུག་ཅི་ནས་དེ་འདྲས་ཞུས་འོང་འདུག་དེ་ཁོང་གཉེན་པོ་ལ་དེ། འབྲི་མོ། འོ་མ།

རྩིད་པ་ལ་གནས། དེ་འདྲ་བྱས་ནས་གཡག་དེ་བེད་སྤྱོད་ཆེན་པོ་དེ་ནི་ཅིག། གུར་སྦྲ་དེ་ན་གཡག་གི་རྩིད་པ་ལ་བསྒྲུབ། དེ་ནས་དབྱར་ཀ་ལ་ཆར་པ་ཆུ་ཚོགས་ཉེན། དགུན་ཀ་ལ་གངས་ཚོགས་ཉེན་དེ་ནི་བསིལ་པོ། འོ་དེ་འདྲ་བྱས་ནས་གཡག་དཔེ་གལ་ཆེན་པོ་དེ་ནི་ཅིག་གཡག་གི་ཕྱུ་ར་གཡག་གི་དེ་ནས་ཅིག་གི་མར། འོ་ཡ་དེ་ནི་ཅིག་གི་གཡག་གི་རྭ་ཅོ་ལ་ཆ་བཞག་ན་དེ་ནི་ཅིག་མར་བླུགས་ས།

གཡག་དང་འབྲོང་དང་རི་གཡག་བཅས་ཀྱི་དབྱེ་བ་དང་དེ་ལྟར་ཕན་ཚུན་རིགས་འདྲེས་པ་ལ་མིང་ག་རེ་བཏགས་ཀྱི་ཡོད་པའི་སྐོར་བཀའ་འདྲི་ཞུ་སྐབས་སུ། ཁོང་གིས་ངོ་སྤྲོད་གནང་དོན་ལ། ལགས་འོང་ད་གཡག་ནང་ལ་གཡག་གི་དེ་འདྲ་རེད། ནོར་བུ་ལགས་གཡག་དང་གཡག་དང་འདྲེས་བྱུང་ན་དེ་ནི་གཡག་རང་གི་གཡག་བྱས། དེ་གཡག་དང་འབྲོང་འདྲེས་སོང་ན་དེ་ལས་དེ་གང་ལ་ས་མཐོ་བ་ལ་དེ་ནི་ཁོ་འབྲོང་རེད། དེ་ནི་འབྲོང་དེ་རི་གཡག་བྱས། རི་གཡག་འདི་དེ་ནི་མི་གི་བེད་སྤྱོད་བྱེད་ཀྱོག་དེ་ལ་གཡག་རང་བྱས་ཁོ་གཉིས་གཟུགས་པོ་ཆེ་ཆུང་འདི་དང་རྭ་ཅོ། གཅིག་རྭ་ཅོ་གདོང་ལ་ཡོད་རེད་གཅིག་རྭ་ཅོ་རྒྱབ་ལ་ཡོད་རེད་འདི་གཉིས་མ་གཞི་ཁྱད་པར་ཡོད་མ་རེད་འབྲོང་དང་གཡག་གཉིས་ཕལ་ཆེར་ཕལ་ཆེར་ད་ཆ་ཆ་རྐྱང་བྱས། དེ་ནི་གཡག་ཕོ་ལ་གཡག་ལབ་མོ་ལ་འབྲི་བྱས། དེ་ནས་དེ་ནི་བ་དང་གཡག་འདྲེས་སོང་ན་མཛོ་བྱས། བ་མཛོ་ཟེར་ནས་བ་དང་གཡག་འདྲེས་སོང་ན་བ་མཛོ་ཟེར་ཡ་དེ། འབྲི་མཛོ་ཟེར་ཡ་དེ་འབྲི། འབྲི་དང་འབྲི་མཛོ་ཟེར་ཡ་དེ་ཆ་ག་རེ་དཀའ་ན་དེ་གཅིག་རེད། བ་གླང་དང་མཛོ་འདྲེས་སོང་ན་དེ་ནི།

ཉིན་རེའི་ཐུགས་འགྲོ་ཡ་འདྲ་བོ་ཐུགས་འགྲོ་དུས་ཁོ་མར་མར་མར་མར་ཉམས་འགྲོ་དུས་སྐབས་ལ་དེ་ནི་ཁོ་ཚེ་ཞེ་དྲག་དེ་ཡོད་ས་མ་རེད་ཉི་མ་དེ་རིང་འདྲ་ཅིག་སྐྱེས་ནས་ན་ང་འདྲ་ཤི་འགྲོ་དེ་འདྲས་འདྲ་བྱས་འདི་འདྲས་བྱས་ནི་ཁོ་པས་སེམས་ཏེ་ཨང་པ་དེ་ཐོབ་ཡ་མེད་འཇོག་བྱས་ཏེ་སེམས་ནི་ཨང་པ་དེ་ཐོབ་སོང་ན་དབྱངས་ཞིབ་པོ་བརྩིས་དོ། དེ་འདྲས་ཟེར་ནས་དེ་འདྲས་ཤེས་སོ་དུ་དཀའ་ན།

གཡག་ར་ཅན་གཟུགས་པོ་ཆེན་པོ་ཅན་དམག་གི་བ་བ་ཡིན་འདུག་དེ་ནི་ཁོ་བོས་དཔེ་ཤུགས་ཆེན་པོ་ཞིག་འདུག་བཀའ་ན། སྤྱིར་བཏང་བོད་མཐོ་སྒང་དུ་གཡག་དང་སྒོ་ཟོག་སེམས་ཅན་གཉིས་ཀྱི་རིགས་རྒྱུད་གསེབ་སྦྱོར་བྱེད་པའི་ལམ་ལུགས་དེ་བཞིན་དེ་སྔ་ལོ་ངོ་སྟོང་ཕྲག་མང་པོ་ཞིག་ནས་ལག་ལེན་བསྟར་བའི་ལམ་སྲོལ་ཡོད་ཀྱང་ཚན་རིག་ཉམས་ཞིབ་པ་ཚོའི་ངོས་ནས་ད་བར་གནའ་དངོས་ཤུལ་རྫས་དཔྱད་རིག་པ་ཚོས་ལམ་སྲོལ་དེ་ནམ་འགོ་བཙུགས་ཡོད་མེད་ཀྱི་ཐད་ལ་གནའ་དངོས་ཤུལ་རྫས་ཀྱི་དཔང་རྟགས་བཏོན་པ་ཧ་ཅང་དཀོན་པོ་ཡིན་པ་རེད་ད། ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་བོད་མཐོ་སྒང་གི་ས་ཐོག་ཏུ་ལོ་ངོ་ཉིས་སྟོང་ལྔ་བརྒྱ་ལྷག་གི་གོང་ནས་གཡག་དང་སྒོ་ཕྱུགས་སེམས་ཅན་བོད་མིས་གསོ་སྐྱོང་བྱེད་འགོ་བཙུགས་ཡོད་པ་རྒྱ་ནག་དང་ཨ་རིའི་གནའ་ཤུལ་དངོས་རྫས་དཔྱད་རིག་པའི་ཉམས་ཞིབ་ཀྱི་སྙན་ཐོ་བཏོན་པའི་སྐོར་གྱི་གནས་ཚུལ་དང་འབྲེལ་བའི་ཚེ་དབང་ནོར་བུས་ཕྱོགས་སྒྲིག་བྱས་པའི་ལེ་ཚན་དུམ་བུ་དང་པོ་དེ་སྙན་སྒྲོན་ཞུས་ཚར་ལེ་ཡིན། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཅེས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།